གསན་མཁན་རྣམ་པ་སྐུ་ཁམས་བཟང་འདི་ནི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་བགྲོ་གླེང་བྱེད་པའི Podcast དཔྱད་ཞིབ་ཟེར་བ་དེ་ཡིན། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན།

རྒན་ལགས་ད་དེ་སྔོན་གྱི་ལས་རིམ་ནང་ལ་ད་ང་ཚོས། སྐུ་ཞབས་ལིས་ཀྲུའུ་མིང་གི་སྐོར་ལ་ངོ་སྤྲོད་ཞིག་ཞུས་ཡོད་པ་རེད། ད་སྐུ་ཞབས་ལིས་ཀྲི་ཡིན་དང་ད་ཅིག་ལིས་ཀྲུའུ་མིང་ཁོ་རང་གཉིས་ད་གཤིས་ཀ་དང་བསྡུར་ན་ད་མ་འདྲ་བ་གི་མི་དེ་འདྲ་ཅིག་ཆགས་འདུག་དེས་ན་དེ་རིང། རྒན་ལགས་ནས་ད་སྐུ་ཞབས་ལིས་ཀྲི་ཡིན་སྐོར་ནས་ངོ་སྤྲོད་ཅིག་གནང་དང། རེད་ད་སྐུ་ཞབས་ལིས་ཀྲི་ཡིན་ངས་ད་དོ་བ་དབྱིན་ཇི་ནང་མང་ཆེ་གིས་ཇི་མི་ལའེ་ཅེས་བྱས་ད་སྐད་གྲགས་ཆེན་པོ་ཞེ་དྲག་ཅེས་བྱས་ཁོ་རང་གི་མཚན་དེ་སྤྱིར་བཏང

ཁོ་རང་དང་པོ་ཐག་པ་ཐག་ཆབ་སྲིད་ལས་འགུལ་ནང་ཞུགས་ཡས་དེ་ཡིན་ན་ཐེན་ཨན་མིན་རྗེས་ལ་གཞི་ནས་ཨ་ནི། ཁོ་རང་འདི་ནང་ལ་ཡར་ཞུགས་མགྱོགས་ཀྱི་མི་ཅིག་རེད། ད་སྐུ་ཞབས་ལི་ཀྲི་ཡིན་ད་ཅི་ན་ད་རྒྱ་ནག་ནས་ཧོང་ཀོང་ལ་བྲོས་བྱོལ་དུ་ཡོང་མཁན་དེ་འདྲ་ཅིག་རེད་འདུག་ད་ཁོ་སྔོན་མ་ད་སྐྱབས་བཅོལ་བ་ཞིག་ནས་ད་མཐའ་མ་དེ་ལ་ཧོང་ཀོང་གི་རྒྱུ་ཆེན་ཞིག་དེ་འདྲ་ག་འདྲ་བྱས་ནས་ཆགས་ཡིན་ན་ད་ཁོ་རང་དངོས་གནས་ཀྱིས་ཧོང་ཀོང་གི་ཆབ་སྲིད་ཀྱི་མདུན་ལམ་དེ་ལ་དེ་འདྲ་གི་སེམས་ཁུར་བྱེད་དགོས་དོན་དེ་གཙོ་བོ་ག་རེ་ཡིན་ན། རེད་ད་ཇི་མི་ལའེ་ནི་ཁོ་རང་ལི་ཀྲི་ཡིན། ཁོ་རང་འཁྲུངས་ས་དེ་དང་པོ་དེ་དག་བལ་རྒྱ་ནག་གི་ཀོང་ཀྲོའུ་དེ་ལ་ཡ་ཨ་ནི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཡིན་ན་ཞེ་བརྒྱད་ཡིན་ན་དེ་འདྲ་ལི་ཡ་འཁྲུངས་རྒྱུ་དེ་རེད་ཤག་བྱས་བྱས་ད་སྔ་མོ་ཡིན་ན་ཁོང་ཚོའི་ནང་དེ་བལ་རྒྱ་ནག་ཀོང་ཀྲོའུ་དོ་བལ་མི་ཚང་ཨའུ་ཙམ་ཅིག་ཡིན་ས་རེད་དོ་བལ་ཡ་ཨ་འདི་གྲུ་གཟིངས་ཡིན་དེ་གི་དོ་བལ་བདག་པོ་བྱས་བྱས་ཨའུ་ཙམ་ཡོད་ས་རེད་ད་ཡིན་ན་ལེ་ད

ཀོང་ཀྲོའུ་གི་རི་ལིའི་འབབ་ཚུགས་ལ་ཡང་ཁོ་རང་འདོར་བ་ལ་ཡང་ད་འདོར་བ་ལ་ཡང་རྗེས་ལ་ཡང་ང་ཚོའི་ཁ་ཟས་ལྷས་ཟས་དོར་བ་ལ་འདི་ལེགས་པོ་རེད་ངོ་ནི་ཞེས་སྐད་དེ་དེ་རྒྱ་གར་སྐད་ནང་ཀུ་ལི་ཀུ་ལི་བྱེད་ཀྱི་ཡོད་རེད་ད་ག་འདྲ་ཡོད་པ་གཅིག་གིས་དོ་པོ་འདི་ཡར་སྐྱེལ་མར་སྐྱེལ་བྱས་བྱས་དེ་འདི་བྱེད་མཁན་ཅིག་རེད་དང་བྱས་བྱས་ཨ་ནི་ཁོ་རང་གསུང་ཡ་བྱས་པ་ཡིན་ནམ

ལས་ཀ་བྱས་བྱས་ད་སློབ་གྲྭ་ད་ལྟ་འགྲོ་ཡ་ཅིག་གོ་སྐབས་ཅིག་བྱུང་མི་འདུག་ག་ཨ་ལོ་བྱེད་བྱེད་བྱེད་བྱེད་ད་འཇོན་པོ་ཞེ་པོ་ཅིག་བྱས་སོར་བ་ག་ད་བྱེད་བྱེད་མི་ཨ་ནི་དེ་ཁོའི་བཟོ་གྲྭའི་བདག་པོ་དེ་ཁོར་མཐོང་ཞེ་པོ་ཅིག་བྱས་ལས་ཀ་ཧུར་ཐག་བྱས་ཙང་ཁོ་རང་ལོ་ཉི་ཤུ་ཟིན་ད་སླེབས་ཙམ་པ་བཟོ་གྲྭའི་ཕ་གིར་ཡར་ཅིག་འཛིན་སྐྱོང་བྱེད་མཁན་འགོ་ཁྲིད་ཅིག་ཡར་བསྐོས་བཞག་བསྐོས་པའི་རྗེས་ལ་ཡིན་ན་ཨ་ནི་བེད་དུ་དངུལ་ད་བསགས་ལས་ཀ་ཏོག་ཙམ་ཧུར་ཐག་བྱས་དེའི་རྗེས་ལ་ཡར་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་ལོར་སླེབས་པའི་སྐབས་དེ་ཨ་ཁོ་རང་བཟོ་གྲྭ་དེ་ནས་ཐོན་བྱས་སོ་སོ་རང་གིས་དུག་ལོག་འཚེམ་སའི་བཟོ་གྲྭ་ཞིག་བཙུགས། བཟོ་གྲྭ་ཞིག་བཙུགས་བྱས་ཡིན་ན་ད་བེད་བཟོ་གྲྭ་འདི་ལ་ཡ། ཁོང་ཚོའི་གཅིག་གིས་གན་རྒྱ་བཏང་སྟེ་བྱས་བྱས་ཚོགས་ཚོང་དཔེ་ཡག་པོ་བྱུང། དེ་བྱུང་པའི་རྗེས་ལ་ཡིན་ན་ད་ལོ་ཁ་ཤས་ཕྱིན་པའི་རྗེས་ལ་ཡིན་ན། ཁོ་རང་གིས་ད་བཟོ་གྲྭའི་ནང་ལོག་ལ་དང་པོ་དེ་གཅིག་དུག་ལོག་དེ་མི་གཞན་པའི་ཆེད་དུ་འཚེམ་དགོས་པ། དེ་ནས་ཁོ་རང་རང་སོ་སོའི་དུག་ལོག་གི་མིང།

སུ་འདི་ག་གང་བྱས་ནས་ད་དེ་སྐབས་དེ་ཁོ་རང་ཟེར་ཡ་བྱས་པས་ན་དེ་སྐྱ་བྲང་དུ་བ་ད་ང་ཚོ་མི་མང་ཆས་འདིར་ཡིན་གྱི་རེད་ད། རྒྱ་ནག་འདི་ད་ག་ལེ་ག་ལེ་འགྱུར་ལྡོག་ཕྱིན་བྱས་དམངས་གཙོར་འགྱུར་གི་རེད་བསམ་བྱས་བསམ་བློའི་ནང་འདི་ཁོ་ཐོ་ང། ད་ཡིན་ན་ལེ་ཨ་ནི་བརྒྱད་ཅུ་གྱ་དགུའི་ལོ་ལ་ཡ། རྒྱ་ནག་གི་དམངས་གཙོའི་ལས་འགུལ་འདི་ལ་ཡ་དྲག་གནོན་བྱས་པའི་རྗེས་ལ་འོ་ད་དེ་དེ་ཁྱོན་ནས་ཨ་ནི་བྲིས་མི་བཟོ་བསམ་བསམ་རེད་ཅེས་བྱུང་བྱས་ད་ཁོ་རང་ཕི་གེ་ཡ། ཕྱོགས་གཅིག་ནས་ཡིན་ན་འདི་དུག་ལོག་བཙོང་ཡག་ཚོང་རྒྱག་གི་རྒྱག་གི་འདི་དུས་ད་མ་ད་གུ་རོ་ཆེན་པོ་ཆགས་ཚར་ཤག་བྱས་བྱས་ཡིན་ན། གསར་འགོད་ཀྱི་དང་པོ་དེ་དུས་དེབ་ཅིག་བཏོན་བྱས། དུས་དེབ་དེ་དེང་སང་ཡིན་ན་སྐད་གྲགས་ཆེན་པོ་ཆགས་ཆགས་དེར་ད་དུང་བསྡད་ཡོད་རེད། ག་ཚོད་རེད་དབྱི་ཁྲོན་མེ་ཟེར་བ་ད་ཧོང་ཀོང་དང་ཐའེ་ཝན་དང་དེར་སྐད་ས་ཡིན་ན། ལོ་ཨ་ལྟས་བིན་གང་གི་ལོ་ལྟ་ཡག་ཡོད་རེད། འདི་གཅིག་བཙུགས། འདི་བཙུགས་བྱས་ཡིན་ན། ལོ་ཁ་ཤས་ཅིག་ཕྱིན་པའི་རྗེས་ལ་བིང་གོ་རུ་བ་ཟེར་ཀྱིས་ད་དེ་སྔ་ཧོང་ཀོང་ནང་ལོགས་ལ་ཡ་བིང་ཤུས་ཀྱིས་ད་ལྷག་པ་ཆེན་པོ་ཆགས་ཟིན་འདི་བཙུགས་ཨ་ནི་ཁོ་རང་ཨི་ཁྲོན་མེ་ཟེར་འདི་ཡང་འདི་དང་པོ་དེའི་དུས་དེབ་བཏོན་པའི་བཏོན་ནས་ལོ་གཅིག་གཉིས་ཕྱིན་པའི་རྗེས་ལ་ཡིན་ན། ད་ཐེན་ཨན་མེན་གྱི་ཐང་ཆེན་ལ་ཡང་དྲག་གནོན་བྱེད་མཁན་གཙོ་བོ་དེ་ལི་ཕང་རེད་ཟེར་བྱས་སྐབས་དེའི་རྒྱ་ནག་གི་སྲིད་བློན་ལི་ཕང་སྐྱོན་བརྗོད་ཞེ་པོ་ཅིག་བོར་བ། ཁོ་རང་གི་དུས་དེབ་དེའི་ནང་ལ་ཡང།

བྲིས་པ་འདྲ། ད་འདི་བྲིས་པའི་རྗེས་ལ་ཁོ་རང་གསུང་ཡག་བྱས་པས་ན། འདི་བྲིས་ཟླ་བ་གཅིག་གཉིས་ཅིག་ལས་མ་བྱས་གོང་ནས། ལམ་སང་ད་ག་ཨ་ནི་རྒྱ་ནག་གིས་ད་ཕར་ལ་གནོན་ཤུགས་སྤྲད་བྱས། ཁོ་རང་ཕི་གེ་ཡ་རྒྱ་ནག་ནང་ལོགས་ལ་ཡོད་པའི་ཚོང་ཁང་དང་དེ་གའི་སྒང་ག་ལོགས། རེ་རེ་བྱས་བྱས་སྒོ་བརྒྱབ་བཅུག་འདུག། ཨ་ནི་འདི་འདྲ་ཁྱོན་ནས་གང་ལྟར། དུག་ལོག་བཙོངས་བྱས་རྒྱ་ནག་ལ་ཡར་ཚོང་བརྒྱབ་ཡ་དེ་དང་ཕི་གེ་ཡ། ཅིག་གསར་འགྱུར་བརྒྱུད་ལམ་བཙུགས་བྱས་རྒྱ་ནག་ལ་སྐྱོན་བརྗོད་བྱས་ཡ་ཟེར་གྱི་ལས་ཀ་དེ་གཉིས་དེ་གཉིས་དེ། ཕལ་ཆེར་ཡོང་ཡག་མེད་པ་རེད་མཐོང་བྱས་ཨ་ནི་ཁོ་རང་གི་དུག་ལོག་དང་དེ་གའི་སྒང་ག་ལོགས་དཔེ་དེ་བཙོངས། བཙོང་ཚར་བའི་རྗེས་ལ་ཡ་ཨ་ནི། ད་མང་ཆེར་གྱིས་ཁོ་རང་མ་ད་ད་བཙོང་བཞག་པ་དེ་མང་པོ་སྐྱོན་གོ་ཡོད་པ་འདྲ་ལས་གཙོ་བོ་དེ་ཡིན་ན་གསར་འགྱུར་བརྒྱུད་ལམ་དེ་བྱེད་ཆེད་བཙོང་ཡ་ཁོ་རང་གསར་འགྱུར་བརྒྱུད་ལམ་དེ་ཨ་ད་ཕི་ཁེ་ཡ། ཕིན་ཀོ་རོ་བ་ཟེར་དེ་གཟིགས་མྱོང་མཁན་ཚོས་ཕལ་ཆེར་མཁྱེན་གི་རེད། ཆབ་སྲིད་སྒང་རྣོ་པོ་བྱས་རྒྱ་ནག་སྐྱོན་བརྗོད་བྱེད་ཡ་ད་ཧོང་ཀོང་ནང་ལོགས་དངོས་གནས་ཤུགས་ཆེ་ཤོས་ཀྱི་དམར་དམར་རྗེན་རྗེན་བྱེད་ཡ་ལྷག་པར་དུ་ཧོང་ཀོང་གི་དམངས་གཙོའི་ལས་འགུལ་དང་དེ་ཚོ་ལ་ཡ་རྒྱབ་སྐྱོར་བྱེད་ཐད་ཀར་བྱེད་མཁན་ཤུགས་ཆེ་ཤོས་ཅིག་རེད་ཡང་ཡིན་དེ་དང་དུས་མཚུངས་བྱས་ད་ཁོ་ཚགས་པར་དང་ཁོང་དེ་ཚགས་པར་ཉོ་མཁན་མང་པོ་ཡོང་ཡ་དེ་ཆབ་སྲིད་ལྟ་བ་ཚ་པོ་ཡོད་པ་གཅིག་པོ་གི་རེད་མི་འདུག་ག་ཡང་ཚགས་པར་དེ་ག་ཚོད་རེད་གནས་ཚུལ་དེ་དཔྱད་གི་བྱེད་གི་དེ་ག་ཚོད་རེད་ད་མི་གོ་གོ་ཡ་ཟོ་རེད་དེ་འདྲ་ཞེ་པོ་ཅིག་སྟོན་མཁན་ཅིག་རེད་ད་བ་ལ་ཡ་ཅིག་ད་ཅིག་དགའ་པོ་ཅིག་གི་འདུག་ཟེར་མཁན་དེ་ཅིག་གི་ག་ཚོད་རེད་ཅིག་འདས་སྒྲུང་གི་སུ་འདས་ཡོད་རེད་དེ་འདྲ་ཞེ་པོ་ཅིག་ད་ཁོང་གི་ཅིག་ཆེད་དུ་ཚོང་རྒྱབ་མཁས་པོ་རེད་དུང་ག་དེ་གཉིས་མཉམ་དུ་མཉམ་བསྲེས་བྱས་བྱས་གང་ལྟར་ཚགས་པར་ལྟ་མཁན་ཞེ་པོ་ཅིག་ཡོད་པ་གང་ཟིན་ལ་ཡང་ཆབ་སྲིད་སྒང་ལ་རྣོ་པོ་ཞེ་པོ་ཅིག་བྱས་ཁོ་རང་གི་སྐྱོན་བརྗོད་དེ་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་བྱས། ད་དེ་ཚོ་བྱེད་དུས་རྒྱ་ནག་གཞུང་གི་མིག་ནང་ལ་ཡང་ད་ཁོ་རང་ཧོང་ཀོང་ནང་ལོགས་ཀྱི་ནི་ད་རྙོག་དྲ་བཟོ་མཁན་མི། གལ་ཆེ་ཤོས་ཅིག་ལ་ཡང་ཁོ་རང་ཡིན་ཤག་ཤག་བྱས་བྱས་ངོ་ག་ད་སྐྱོན་བརྗོད་ཞེ་པོ་ཅིག་བྱས། ལྷག་པར་དུ་ཡིན་ན་ཉིས་སྟོང་བཅུ་བཞི་ལོ་ལ་ཡང་ཡིན་ན་ཧོང་ཀོང་ནང་ལོགས་ལ་ཡང་དམངས་གཙོའི་ནི་ལམ་ལུགས་འཛུགས་དགོས་ཡོད་བཤད་བྱས་ཁོང་ཚོའི་ཉི་གདུགས་ཀྱི་གསར་བརྗེ་སོགས་རེད་ཉི་གདུགས་ཀྱི་ལས་འགུལ་ཞེས་བྱས་ཤུགས་ཆེན་ངམ་སྟོན་ཁྲོམ་སྐོར་ཆེན་པོ་ཞེ་པོ་ཞིག་ད་ཟླ་བ་གཅིག་གཉིས་ཅིག་དཔེ་ཁྲོམ་གཞུང་དུ་བཀག་བྱས་བསྡད་དུས་དེའི་ཁྲོམ་སྐོར་ནང་ལོག་ལྟ་ཀྱི་ཁྲོམ་སྐོར་ཆགས་རྒྱུ་ཉེ་དུ་མང་བཅས་ཁོང་ཚོ་སྔོན་ནས་བྱས་ནས་ལོ་བཅུ་འགྱུར་དེ་ལས་ད་ཁོ་རང་དེ་དུས་ནས་ལོ་ཆེན་པོ་ཞེ་དྲག་ཆགས་ཐབས་རེད་བྱས་བྱས་དཔེ་ཁྲོམ་སྐོར་རང་ན་ཕི་ཀའི་སྤུ་གུ་ལོ་ཆུང་ཆུང་དུས་ནང་བཞིན་བྱས་བྱས་ཕི་ཀའི་ཡ་ཨ་ནི་ཁྲོམ་ལ་ཡ་གང་ལྟར་ཉི་མ་ནས་ཉི་མ་བསྟུད་བྱས་ངོ་རྒོལ་བྱས་བྱས་ཨ་ནི་འདིར་ལྟས་ཉན་ཅིག་དང་ད་ངས་ད་གིན་ཞུས་པའི་ནང་བཞིན་ག་ཚོད་རེད་སྐུ་ཞབས་ལི་ཀྲུའུ་མིང། ཅིག་མཱ་ཏིན་ལི་དང་མ་འདྲ་ཡིན་ན་ཁོ་རང་ཡིན་ན་རྒྱ་ནག་གཞུང་ལ་ཡང་ད་སྐྱོན་བརྗོད་བྱེད་ཡ་དང་འདི་ཚོ་ལ་ཡང་ཁྱོན་ནས་དོགས་པ་དང་འདི་གས་གས་མེད་མགྱོགས་ཅིག་རེད་བཞག་ཁོ་རང་གིས་དེ་ཡར་བྱས་པའི་ནང་དོན་དུ་བ་ཚོང་གི་འདས་གི་དུས་དེབ་དེ་ཚོ་བལྟས་པ་ཡིན་ན་ཁོ་རང་ད་ལྟའི་ག་ཚོད་རེད་ཅིག་དཔལ་འབྱོར་གི་སྟོབས་འབྱོར་བ་དེ་ཧ་ལམ་ཕལ་ཆེར་ཨ་མི་རི་ཀའི་སྒོར་མོ་ཡི་ཌོ་ལར་དུང་ཕྱུར་བཅུ་ཙམ་གི

ལོ་ལ་ཡང་ཁོ་རང་ཧོང་ཀོང་གི་ཉེན་རྟོག་པའི་ལས་ཁུངས་ནས་འཛིན་བཟུང་བྱས་པའི་སང་ཉིན་དེ་ཁོ་རང་གི་ཚགས་པར་ཕིང་གོ་རི་པའོ་ཟེར་མཁན་དེ་འདོན་པའི་སྐབས་དེར་ཧོང་ཀོང་མི་མང་གིས་ཞེ་པོ་ཞིག་ཉོས་བྱས་ཚགས་པར་དེ་དག་གཙོ་ཏི་རི་ག་སོ་རས་ཁོ་རང་ལ་རྒྱབ་སྐྱོར་ཡོད་པའི་རྣམ་པ་བསྟན་ཡག་ཆེད་དུ་དེའི་ཉིན་ཁར་དེ་ཉི་མ་གཉིས་ཙམ་ཡིན་ན་ནི་ཚགས་པར་པར་བརྒྱབ་ཟེར་ན་པར་ཡང་ཚ་ག་ཚོད་བརྒྱབ་ད་སྟོང་ཕྲག་དང་ཁྲི་ཕྲག་ག་ཚོད་བརྒྱབ་ནས་ཁྲོམ་སླེབས་ད་སྒང་ག་ལོག་གི་ཉོས་ཕྱིན་བྱས་ནི་དེའི་རྣམ་པ་སྟོན་ཆེད་ཁོ་རང་ལ་ཡང་རྒྱབ་སྐྱོར་འདི་ཡོད་རེད་བྱས་ཙང་ད་ཏི་ཁོང་ཡིན་ན་ཧོང་ཀོང་གི་དམངས་གཙོའི་སྒང་ལ་ཡང་དངོས་གནས་ཅིག་སོ་སོའི་ཁེ་ཕན་དང་དེའི་སྒང་གི་བློས་བཏང་བྱས་འབད་བརྩོན་བྱེད་མཁན་ཞེ་པོ་ཞིག་གལ་ཆེན་པོ་རེད། ཁོ་རང་ད་དངོས་གནས་བྱས་ན་ཨིན་ཇིའི་མི་སེར་གྱི་ལག་ཁྱེར་དང་དེ་འདྲ་དེ་ཡོད་བྱས་ཡིན་ན་ད་ཉིད་དུ་བར་རྒྱ་ནག་གི་བདེ་འཇགས་ཀྱི་ཁྲིམས་དུ་དུ་སྟོན་བྱེད་དུས་ད་བར་མི་མང་པོ་གཅིག་ག་ཟེར་ན་ད་ཁོ་རང་གང་ལྟར་ཡག་ཤོས་བྱུང་ན་གཅིག་གིས་ཨིན་ཇིར་འགྲོ་བའམ་མིན་ན་ཧོང་ཀོང་ནས་ཕྱི་ལོགས་ཐོན་ན་ཡག་གི་རེད་ཅེས་ལབ་ནས་ཁོ་རང་ཁྱོན་ནས་འགྲོ་གི་མེད་ཅེས་ལབ་ཡོད་རེད། ལགས་སོ། ད་ལྟ་སྐུ་ཞབས་ལི་ཀྲི་ཡིན་ཡང་ན་ཇི་མི་ལའེ་ཁོ་རང་འདྲ་ཅིག་ན་ད་དགོང་ལོ་བརྒྱད་ཅུ་གྱ་གཉིས་ལ་ཕེབས་འདུག་ཨ་ད། ཅིག་མ་འོངས་པ་ད་ལོ་ལྔ་དྲུག་གི་དེ་འདྲ་གི་བཙོན་འཇུག་གི་ཁྲིམས་ཐག་བཅད་པ་ཡིན་ན་ད། མ་འོངས་པ་ལི་ཀྲི་ཡིན་ཁོ་རང་ད་ཧོང་ཀོང་གི་བཙོན་ཁང་ནང་ལ་ད་མི་ཚེ་སྐྱེལ་དགོས་ཡ་དེ་འདྲ་ཅིག་ཆགས་གི་རེད་པས། ད་ཕལ་ཆེར་ཉེན་ཁ་ཞེ་དྲག་ཡོད་རེད་འདི་འདྲ་ཅིག་ཕལ་ཆེར་མི་མང་པོ་ཅིག་གིས་སེམས་ཁྲལ་ཆེན་པོ་བྱེད་ཀྱི་འདུག་ཁོ་རང་ལ་ཡང་བུ་གཉིས་ཡིན་ན་དང་གཅིག་གང་ལྟར་སྤུ་གུ་གཅིག་གཉིས་ཅིག་ཡོད་རེད་ད་ཁོ་ཚོའི་ཁ་སེང་དང་པོ་དེ་ཁོ་རང་འཛིན་བཟུང་བྱེད་པའི་སྐབས་ལ་ཡང་སྤུ་གུ་གཉིས་ཨ་ནི་ཡང་ཧོང་ཀོང་གི་ཉེན་རྟོག་པས་བཀག་ཉར་ཏོག་ཙམ་བྱས་ཤག་དེས་མ་ཟད་ངས་ད་གིན་ཞུས་པའི་ནང་བཞིན་བྱས་ཡིན་ན་ཁོ་རང་གི་དངོས་གནས་ཚོང་ལས་དེ་ཚོ་ཞེ་དྲག་གི་ད་དུང་ཆེན་པོ་ཡོད་རེད་དེ་ཚོ་ཡིན་ན་མུ་མཐུད་ཅིག་ཧོང་ཀོང་གི་བྱེད་བཅུག་རེད་མ་རེད་ད་དཔལ་འབྱོར་གི་ཐོག་ནས་ཁོ་རང་ལ་ཡང་ཤོར་ཡག་དང་དེ་ཞེ་པོ་ཅིག་ཡོད་རེད། ཨ་ཡིན་ན་ལས་ཨ་འདི་དེའི་སྐོར་རང་ལ་ཡང་དོགས་པ་ཨ་འདི་ཨ་མི་རི་ཀའི་ནིའུ་ཡོག་ཊའེམ་སི་གིས་ཁོ་རང་ལ་ཡང་བཀའ་འདྲི་ཞུས་པ་འདི་ཐེངས་ཁ་ཤས་ཞིག་བྱུང་ཤག་དེ་མ་ཡིན་པའི་གསར་འགོད་བརྒྱུད་ལམ་འདི་མང་པོ་ཅིག་གིས་ཁོ་རང་ལ་ཡང་བཀའ་འདྲི་ཞུས་བྱས་སྤེན་ཆེ་ཤམ་ཁ་སེང་ཁེ་ཉིན་རང་ཞིག་གིས་ཕལ་ཆེར་བི་བི་སི་ཡིན་ན་ཅིག་གིས་ཁོ་རང་ལ་ཡང་བཀའ་འདྲི་ཞུ་གི་འདུག་བི་བི་སི་བཀའ་འདྲི་ཞུས་རྗེས། དེ་ཡང་རྩ་ཆེ་ཁང་གྱོད་པ་རེད་འདུག་ག་གསུངས་པ། ཁོ་རང་སྤྱིར་བཏང་བྱས་པ་ཡིན་ན་མི་ཀོ་རེ་ཤིའི་ཁོར་ད་ག་ཡིན། ང་རང་གཅིག་པོའི་བདེ་སྡུག་དང་འདི་བསམ་བཏང་ན། གཅིག་དོན་དག་རེ་ཁྱོན་སྙིང་པོ་རེ་ཁྱོན་མཐོང་གི་མི་འདུག། འདི་ད་ང་ག་ཚོད་རེ་དཀའ་ལས་རྒྱབ་འཚོལ་རྒྱས་ང་མི་འདི་གསོན་པོ་སྡོད་ནི་གི་སྙིང་པོ་རེ་གི་གི་མཐོང་མི་འདུག། ད་ང་རའི་གཅིག་བདེ་སྡུག་དང་ང་རའི་འཚོ་བ་དང་ང་རའི་རྒྱུ་དངོས་དང་ང་རའི་ནང་མི་ལས་ཆེ་ཙམ་གཅིག་གི་གནས་ཚུལ་འདི་ལས་ཆེ་ཙམ་གཅིག་ཨ་ནི་བསམ་བློ་བཏང་བྱས་འདིའི་ཆེད་དུ་བྱས་ན་ང་དངོས་གནས་ངའི་མི་འདི་འདི་སྙིང་པོ་རེ་འདུག་བྱས་ད་འདིའི་ཆེད་དུ་ཡིན་ན། ལས་ཀ་བྱེད་པ་དེ་ཁོ་རང་ད་ལྟ་དེ་སྤོབས་པ་དང་དེ་ཡོད་མི་ཤེས་སེམས་ནང་འཇིགས་སྣང་དང་ཨ་ནི་ང་ག་རེ་བྱེད་གི་རེད་ད་ང་དེ་བཙོན་ཁང་ནང་ལ་ཤི་གི་རེད་བསམ་ནས་ཨེ་འདི་འདི་བསམ་བློ་ཁྱོན་ནས་ཕལ་ཆེར་གཏང་གི་མེད་ཅེས་བྱས། ཁོ་རང་གི་གསུངས་པ་མ་ཟད་ཡིན་ན་འདི་ག་འདི་ཁོ་རང་དེ་གསུང་གི་འདུག་ད་གིན་ངས་ངོ་སྤྲོད་ཞུ་གི་འདུག་ཕྱིར་དང་པོ་དཔེ་རྒྱ་ནག་ནས་ཨེ་འདི་དཔེ་གྲོད་ཁོག་ལྟོགས་པ་བྱས་བྱས་ཨེ་འདི་ཧོང་ཀོང་ལ་ཡོང་དུས་ཧོང་ཀོང་གི་དཔེ་ཁོ་རང་ལ་ཡང་གཅེས་སྐྱོང་བྱས་བྱས